ད་དེ་ནས་གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག། ད་དེ། ད་གིན་དེ་དབུ་མ་རིན་ཆེན་ཕྲེང་བའི་ནང་གསུངས་པ་ནང་བཞིན། སེམས་ཅན་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ནི་བདག་གིས་འཁྱེར་གྱི་ཡིན། བདག་ལ་དེ་དག་སྡིག་སྨིན་ཅིང་བདག་དགེ་མ་ལུས་དེར་སྨིན་ཤོག་ཅེས་ནས། ད་དེ་གལ་ཆེ་རུ་བརྩིས་པ་ཡིན་ན། རང་སེམས་ཅན་གཅིག་རེད་བ། གཞན་སེམས་ཅན་སེམས་ཅན་མཐའ་ཡས་པ་རེད་བ། ཙང་འདི་འདྲ་ཡིན་དུས་ཚ་ནས། དཔེར་ན་ང་རང་ཚོ་ཚོང་བྱེད་པ་ཡིན་ན། དངུལ་མང་པོ་ཡོང་ཡག་བྱེད་ཀྱི་ལ་ཆེད་དུ་དམིགས་ནས་ཨེ་ནས། དངུལ་ཉུང་ཉུང་ཅིག་བློས་བཏང་ནས་ཨེ་འགྲོ་སོང་བཏང་འགྲོ་གི་རེད་བ། བྱས་ཙང་ཁེ་ཕན་ཆེ་ཆུང་བལྟས་ནས། ཙང་འདི་འདྲ་ཡིན་དུས་རང་གཅེས་པར་འཛིན་པའི་བློ་དེ་ཨེ་ནས། ཉོན་མོངས་སྐྱེ། ཕུང་བྱེད་ཀྱི་ཉོན་མོངས་སྐྱེ་ཡག་ཅིག་མ་གཏོགས། དེ་གིས་ནི། ཕན་ཡག་གང་ཡང་མི་འདུག་པ། ལུས་པོ་བདེ་བ་ལ་ཕན་ཡག་མི་འདུག་པ། ཅིག། སེམས་པ་བཟང་པོ་བྱེད་པ་ཡིན་ན་ལུས་བདེ་བ་ཡོང་གི་རེད། སེམས་པ་བཟང་པོ་ཟེར་དེ་གཞན་གཅེས་པར་འཛིན་པའི་བློ་དེ་གིས་སེམས་པ་བཟང་པོ་ཡོང་གི་རེད་བ། བྱས་ཙང་ཀ། དེ་འདྲ་ཡིན་དུས།

ཅེས་སོ། ཙང་འདི་འདྲ་ཡིན་དུས། བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག། གང་དུ་སུ་དང་འགྲོགས་པའི་ཚེ་བདག་ཉིད་ཀུན་ལས་དམན་བལྟ་ཞིང་གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག། སེམས་ཅན་སུ་དང་འགྲོགས་པ་ཡིན་ན་ཡང་སོ་སོ་དེ། ཅིག་གཞན་ལས་ཁྱད་དུ་འཕགས་པ་ཡིན་བསམ་པའི་བསམ་བློ་བཏང་ན་ཁོང་ང་རྒྱལ་སྐྱེ་ཡག་དང་ཨེ་ནི་ཁོའི་རང་བཞིན་གྱི་ཡང་སེམས་ནང་ལོགས་ལ་རེ་དོགས་མང་པོ་སྐྱེ་ཡག་ཅིག་ཡོང་གི་འདུག་བ་ཙང་བདག་ཉིད་ནི་དམན་ས་བཟུང་དགོས་རེད་དམན་ས་བཟུང་དགོས་རེད། གཞན་ལ་བསམ་པ་མཆོག་ཏུ་གཅེས་པར་འཛིན་པ།